ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་རེ་ཛི་ཡ་གིས། His Holiness the Dalai Lama's succession process།
འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་ནག་གཞུང་གིས་གདུག་རྩུབ་ཧ་ཅང་ཆེ་བའི་སྲིད་བྱུས་ལམ་ལུགས་ཀྱི་འོག་ནས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་དང། བོད་མི་ཚོར་རང་གི་སྐད་ཡིག་དང་ཆོས་ལུགས། མི་རིགས་རིག་གཞུང་སྲུང་སྐྱོབ་བྱེད་མི་འཇུག་པའི་ལས་འགུལ་སྤེལ་བཞིན་ཡོད་སྐྱོན་བརྗོད་ཤུགས་ཆེ་བྱས་འདུག།

རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་གི་འོག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཡི་ནང་ལ་འཛིན་བཟུང་བཙན་ཁྲིད་བྱས་ཡོད་པའི་གི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་ཡོ་པ་ཡུལ་ཚོ་ཡི་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ཟླ་བ་གཉིས་ལྷག་ཙིག་གི་རིང་ལ་རྩད་འདྲི་བཀག་ཉར་བྱས་པའི་གི་རྗེས་ད་ལྟ་ཡི་ཆར་གློད་གྲོལ་བཏང་ཡོད་པ་རེད། ཡིན་ན་ཡང་དམ་བསྒྲགས་ཤུགས་ཆེ་བྱས་པའི་རྐྱེན་གྱིས་ཁོང་གི་ཞིབ་ཕྲ་ཡི་གནས་ཚུལ་ཤེས་རྟོགས་ཐུབ་རྒྱུ་ཁག་པོ་ཆགས་ཡོད་པ་ཁོང་དང་འབྲེལ་བ་ཡོད་པའི་གི་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་སྐོར་གྱི་ཉེས་མིང་གི་འོག་ནས་བོད་མི་མང་པོ་ཞིག་འཛིན་བཟུང་བྱེད་བཞིན་ཡོད་པ་རེད། སྔར་ལོ་ཡི་ཕྱི་ཟླ་གསུམ་པ་ཡི་ནང་ལ་གཞིས་ཀ་རྩེ་ནས་ཡིན་པའི་གཡང་མཚོ་ལ་ཁ་པར་བརྒྱུད་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་གི་ཉེས་མིང་གི་འོག་ནས་འཛིན་བཟུང་བཙན་ཁྲིད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པ་ཡི་ནང་རྔ་པ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་སུ་རྒྱལ་བ་རིན་པོ་ཆེ་གི་སྐུ་པར་ཉར་བ་དང་ཁ་བྲལ་བར་འབྲེལ་བ་བྱས་པའི་གི་ཉེས་མིང་གི་འོག་ནས་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད།

བཀོད་ཡོད་པར་མ་ཟད་ཐོབ་ཐང་དང་རང་དབང་ཚང་མ་ལ་ཡང་གཞི་རྩ་ཡི་འགན་སྲུང་ཡོད་སྐོར་དོན་ཚན་གཏན་འབེབས་བྱས་པའི་གི་ཡི་གེ་གཅིག་པུ་ཡི་ཐོག་ནས་མཚོན་གྱི་ཡོད་པ་རེད། ཡིན་ན་ཡང་གནད་འགག་ཐུག་ས་དེ་ནི་རྒྱ་ནག་གཞུང་གི་ཁྲིམས་ལུགས་ལག་ལེན་བསྟར་མཁན་འབྲེལ་ཡོད་སྡེ་ཚན་ཁག་གིས་རྩ་ཁྲིམས་དང་བཅའ་ཁྲིམས་དེ་དག་དུས་ནམ་ཡིན་ཡང་སྣང་མེད་གཏོང་གི་ཡོད་པ་ལ་བརྟེན་ནས་ཁྲིམས་ལུགས་ལག་བསྟར་བྱེད་པའི་གི་སྐབས་སུ་འགྲོ་བ་མིའི་ཐོབ་ཐང་རྩི་མེད་རྡོག་རོལ་བཏང་བ་དང། སྤྱི་འབངས་ཀྱི་གཞི་རྩ་ཡི་རང་དབང་ལ་བཙན་གནོན་བྱེད་པ་སོགས་ཀྱི་གནས་ཚུལ་ཡང་ནས་ཡང་དུ་བྱུང་བཞིན་ཡོད་པ་རེད། འདི་ནི་རྒྱ་ནག་གི་སྒྲིག་སྲོལ་ཞིག་ཡིན་པ་རེད། རྒྱ་ནག་གི་ཆབ་སྲིད་སྒྲིག་སྲོལ་དེ་གིས་སྤྱི་འབངས་ཀྱི་གཞི་རྩ་ཡི་ཐོབ་ཐང་དང་རང་དབང་རྩི་མེད་གཏོང་རྒྱུ་ཡིན་པ་དེ་བཤད་མ་དགོས་པ་ཞིག་རེད། ལྷག་པར་དུ་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་གི་ནང་གི་མི་མང་ཚོ་ཡི་གཞི་རྩ་ཡི་ཐོབ་ཐང་དང་རང་དབང་བཅས་ལ་རྩི་མེད་རྡོག་རོལ་དང་དྲག་གནོན་བྱེད་པའི་གནས་ཚུལ་དེ་བས་སྡུག་པ་ཡོད་པ་རེད་ཟེར་གསུངས་བྱུང།

ཕྱི་རྒྱལ་དུ་ཡོད་པའི་མི་སྒེར་གྱི་ཁ་བཀག་རྒྱུ་ཡི་ཆེད་དུ་རྒྱལ་མཚམས་བརྒལ་བའི་གི་དྲག་གནོན་བཅས་ལ་ང་ཚོས་ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་ཡོད་ཅེས་སོགས་ཨ་མི་རི་ཀ་ཡི་བསྒྲགས་གཏམ་གྱི་ནང་བཀོད་ཡོད་པ་རེད། ཅེས་དེ་རིང་དམིགས་བསལ་གསར་འགྱུར་དེ་སྙན་སྒྲོན་འོག་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པ་བཀའ་དྲིན་ཆེ།

རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་རིག་གཞུང་སྤྱི་ཡི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་པར། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་གནང་ཡོད་པའི་སྐོར། གཞིས་ཀ་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ཀྱིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས། ཧལ་སིང་ཀི་འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང། The Helsinki Foundation for Human Rights། གིས་ཇེ་ནི་ཝར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་ནང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་དུས་བཀག་དཔྱད་ཞིབ་ཀྱི་ལས་དོན་མ་ཚུགས་པའི་ཉིན་གཅིག་གི་གོང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་གསལ་སྟོན་བྱས་པའི་ཚོགས་འདུ་ཞིག་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་གོ་སྒྲིག་ཞུས་ཏེ་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛེ་ཡཱ་གིས་དྲ་ལམ་བརྒྱུད་ཚོགས་འདུ་དང་འབྲེལ་བའི་གསུང་བཤད་གནང་བའི་ནང། His Holiness the Dalai Lama's succession process འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་ནག་གཞུང་གི་གདུག་རྩུབ་ཧ་ཅང་ཆེ་བའི་སྲིད་བྱུས་ལམ་ལུགས་ཀྱི་འོག་ནས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་དང། བོད་མི་ཚོར་རང་གི་སྐད་ཡིག་དང་ཆོས་ལུགས་མི་རིགས་རིག་གཞུང་སྲུང་སྐྱོབ་བྱེད་མི་འཇུག་པའི་ལས་འགུལ་སྤེལ་བཞིན་ཡོད་ཅེས་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ཀྱི་ནང་ཆོས་རིག་གཞུང་སྤྱི་ཡི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་ཡོད་ལ། ལྷག་པར་དུ ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ཀྱི་གནད་དོན་དེ་རྒྱ་ནག་གཞུང་རང་ཉིད་ཀྱི་ཆབ་སྲིད་ཀྱི་དགོས་མཁོ་བསྒྲུབ་ཆེད་ཁ་ལོ་བསྒྱུར་ཏེ་སྤྲུལ་སྐུའི་ཡང་སྲིད་ཀྱི་དོན་སྙིང་གི་ལྟ་གྲུབ་ཁག་དམངས་གཙོ་དང་མི་ལྡན་པའི་རྒྱ་ནག་དམར་ཤོག་ཚོགས་པའི་ལམ་ལུགས་ཀྱི་ནང་ཚུད་ཐབས་བྱེད་བཞིན་ཡོད་པར་སྐྱོན་བརྗོད་ཤུགས་ཆེན་བྱས་འདུག།
དེའི་ཐད་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་ངོས་ནས་བོད་དོན་ཐད་འགྱུར་བ་མེད་པའི་རྒྱབ་སྐྱོར་ཡོད་པ་ནན་བརྗོད་གནང་བ་ཁག་ནི་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ལྕམ་སྐུ་ཨོ་སི་ར་ཛེ་ཡཱ་གིས་མ་གསུང་བཤད་གནང་བ་དེའི་བརྒྱུད་རིམ་ནང་ལོགས་ལྟ་བ་ཡིན་པ་ཡིན་ན། ད་རྒྱ་ནག་གི་ད་ལྟའི་གི་འགྲོ་བ་མིའི་ཐོབ་ཐང

ལ་གདོང་ལེན་བྱེད་དགོས་པ་ད་འདི་གལ་ཆེན་པོ་རེད་བསམ་གྱི། འདི་ཚེས་ཉི་ཤུ་རྩ་གསུམ་ཉིན་སུད་སི་ཇི་ནི་ཝ་གྲོང་ཁྱེར་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སྐབས་རྒྱ་ནག་ཁྱོན་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་པ་དེ་བཞིན་འགོ་འཛུགས་གནང་ཡོད་པ་དང། འདི་ལོའི་སྙན་ཐོའི་ནང་བོད་ཀྱི་སྐོར་གནད་དོན་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་ཡོད་པའི་ཁྲོད། བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་གསལ་སྟོན་བྱས་འདུག་ཅིང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛེ་ཡ་མཆོག་གིས། འདས་པའི་ལོ་བཞི་དང་ཕྱེད་ཀའི་རིང་རྒྱ་ནག་ཐོག་ཞིབ་འཇུག་དང་དཔྱད་ཞིབ་བྱས་པའི་དུས་ཡུན་དེའི་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་ནང་བསམ་ཚུལ་མི་མཐུན་པ་དང་གཞུང་ཕྱོགས་ཀྱི་ཆབ་སྲིད་ལངས་ཕྱོགས་ལ་མོས་མཐུན་མི་བྱེད་མཁན་ཚོར་འཇིགས་སྣང་དང་བཟོད་བསྲན་མེད་པར་དྲག་གནོན་བྱས་པའི་ཐོག་ནས་གཉའ་གནོན་བཏང་ཡོད་པ་ཤེས་རྟོགས་ཐུབ་ཡོད། འོན་ཀྱང་དྲག་གནོན་གྱི་ལས་འགུལ་དེ་དག་མངོན་གསལ་དོད་ཤོས་ནི། བོད་ནང་སྤེལ་ཡོད་པ་གསུངས་འདུག་པ་མ་ཟད་འདི་ལྟ་བུའི་དཀའ་ངལ་དང་གདུག་རྩུབ་ཀྱི་གནས་སྟངས་དེའི་འོག་ལ་ཡང་བོད་མི་ཚོས་གསར་གཏོད་ཀྱི་ཐབས་ལམ་གྱི་ཐོག་ནས་རང་གི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཐབས་བྱེད་བཞིན་ཡོད་པ་ནི་ཧ་ལས་དགོས་པ་ཞིག་ཡིན་པ་གསུངས་འདུག་ཡང་སྤེན་རྒྱལ་ཁབ་ཏུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཧ་ཅང་གི་ཛ་དྲག་ཡིན་ནའང་དེའི་སྐོར་རྒྱལ་སྤྱིའི་ཐོག་ལ་མངོན་གསལ་དོད་པོས་གླེང་སློང་ཐུབ་མིན་ནི་རྒྱལ་ཁབ་སོ་སོ་ཡིས་རྒྱ་ནག་ལ་བསྟུན་མཁས་བྱས་མིན་ལ་རག་ལས་ཡོད། ཨ་རིའི་གཞུང་གིས་རྒྱུན་དུ་བོད་ནང་གི་དངོས་ཡོད་གནས་སྟངས་སྐོར་གླེང་སློང་གནང་བ་དེ་ཡིས་དམངས་གཙོའི་རྒྱལ་ཁབ་གཞན་ཚོ་ལ་མིག་དཔེ་སྟོན་པ་ཞིག་ལ་ངོས་འཛིན་གནང་གི་ཡོད་པ་འགྲེལ་བརྗོད་གནང་བྱུང།
འགྲོ་བ་མིའི་ཐོབ་ཐང་གི་རིན་ཐང་ལྟ་བ་དེ་ངོས་འཛིན་བྱེད་མཁན་གྱི་རྒྱལ་ཁབ་དེ་ཚོ་ལ་ཨ་ནི་དཔེ་མཚོན་ཅིག་དང་ཨ་ནི་གནས་ཐུབ་ཀྱི་ཡོད་ཡ་གི་རྣམ་པ་འདྲ་བོ་ཅིག་རེད་དེ་འདི་ག་ལ་ལྟ། མང་གཙོའི་རྒྱལ་ཁབ་དེ་ཚོ་གིས་ངེས་པར་དུ་ཨ་ནི་ཨ་མི་རི་ཀ་གཞུང་ནང་བཞིན་ཨ་ནི་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཤིག་བྱུང་ཡོད་པ་དེ་ཡང་བསྐྱར་ཅིག་ཤེས་དགོས་ཡག་གི་གནས་སྟངས་ཤིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། གཞན་ཡང་ལྕམ་ཨ་ཛི་ར་ཛི་ཡ་མཆོག་གིས་རྒྱ་ནག་གཞུང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གམ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་ལྷན་དུ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གྲོས་མོལ་སླར་གསོ་དགོས་པ་ཨ་རིའི་གཞུང་གི་རིམ་པ་མཐོ་ཤོས་ཀྱི་དཔོན་རིགས་ཚོས་སྐུལ་མ་བྱེད་བཞིན་ཡོད་པ་གསུངས་འདུག་ལ། འདི་དང་ཕྱོགས་མཚུངས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་དཔོན་རིགས་སྤྱི་དང་ལྷག་པར་དུ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་གི་ནང་བཏང་སྟེ་བོད་པའི་ངོ་བོ་སིམ་ཐབས་ཀྱི་ལས་འགུལ་སྤེལ་མཁན་གྱི་དཔོན་རིགས་ཚོར་ཨ་རིའི་ནང་ཡོང་རྒྱུའི་ཐོངས་མཆན་ཝི་ཛ་སྤྲོད་རྒྱུར་དམ་དྲག་བྱས་པ་སོགས་ལངས་ཕྱོགས་མཁྲེགས་པོ་བཟུང་བཞིན་ཡོད་པ་གསུངས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་ལེགས་སྨོན་ནས།

རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་བསྐྱར་ཞིབ་དེ་བཞིན། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ནས་ཕྱི་ཟླ་གཉིས་པའི་ཚེས་གཉིས་བར་གནང་བཞིན་ཡོད་པའི་སྐབས་སུ། རྒྱ་ནག་གིས་རྒྱལ་ཁབ་དེ་ཉིད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཀྱི་ཐད་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་འདྲི་རྩད་བྱས་པ་ཁག་ལ་ལན་འདེབས་བྱེད་དགོས་ཀྱི་ཡོད་ཅིང།

དེ་ཡང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ནང་འཛིན་བཟུང་བཙན་ཁྲིད་བྱས་པ། ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་སུ་ཟླ་ངོ་གཉིས་མ་ཟིན་ཙམ་གྱི་རིང་དྲི་རྩད་བཀག་ཉར་བྱས་པའི་རྗེས་ཁོང་ད་ལྟའི་ཆར་གློད་བཀྲོལ་བཏང་སྟེ་ཕྱིར་དགོན་པའི་ནང་ཕེབས་ཡོད་ན་ཡང།

ད་ལྟའི་མར་དྷ་བྷི་སྲིད་གཞུང་གིས་རྒྱ་གར་དང་འབྲེལ་ལམ་རྒྱང་རིང་དུ་གཏོང་བ་དང་དུས་མཚུངས་འདི་དག་རྒྱ་ནག་ལ་བསྟུན་མཁས་བྱས་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ཇེ་ཉེར་གཏོང་བཞིན་པ་འདིས་རྒྱ་གར་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་སྤེལ་ནས་མངའ་ཁུལ་དེའི་རྒྱལ་ཁབ་ཁག་གི་བདེ་འཇགས་ལ་གནོད་སྐྱོན་བཟོ་རྒྱུར་རྒྱ་གར་གཙོས་པའི་རྒྱལ་ཁབ་མང་པོ་ཞིག་གིས་བློ་འཚབ་དང་བཅས་དེ་ལ་གདོང་ལེན་གྱི་ཐབས་བྱུས་འཐེན་གྱི་ཡོད་པ་རེད།

བོད་ཀྱི་ལྷོ་ཕྱོགས་ས་ཁུལ་ནས་ས་འོག་ནས་གཡག་བརྒྱ་དང་དགུ་བཅུ་གོ་གསུམ་དང་སྒོ་ཟོག་སེམས་ཅན་རིགས་གཉིས་འདྲེས་མ་སོགས་ཀྱི་གནའ་ཤུལ་དངོས་རྫས་ས་འོག་ནས་སྔོག་འདོན་མཛད་པའི་ཐོག་ལ་བརྟག་དཔྱད་ཞིབ་འཇུག་མཛད་པའི་སྐབས་སུ་བོད་མཐོ་སྒང་དུ་དེ་སྔ་མ་མཐའ་ལ་ལོ་ངོ་ཉིས་སྟོང་ལྔ་བརྒྱ་ཙམ་གྱི་གོང་ནས་གཡག་དང་གཞན་སྒོ་ཟོག་སེམས་ཅན་འདྲེས་མ་དེ་དག་མི་ཡིས་གསོ་སྐྱོང་མཛད་འགོ་བཙུགས་ཡོད་པའི་གནས་ཚུལ་ར་སྤྲོད་དང་ཤེས་རྟོགས་ཐུབ་པ་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་གནས་ཚུལ་དེ་དང་འབྲེལ་བའི་སྐོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་སྙིང་རྗེ་ཚོགས་པ་ཟེར་བའི་ཚོགས་པ་དེ་བཙུགས་ནས་ད་བར་གཡག་གཙོ་བོར་གྱུར་པའི་དུད་འགྲོ་སེམས་ཅན་སྟོང་ཕྲག་མང་པོ་ཚེ་ཐར་བཏང་ནས་གསོ་སྐྱོང་གནང་བཞིན་ཡིན་པ་དང་དེ་བཞིན་དེང་སྐབས་རྒྱ་གར་བྱང་ཕྱོགས་ལ་དྭགས་ལྕོག་ལམ་སར་བོད་མི་གཞིས་ཆགས་སུ་བཞུགས་གནང་མི་ཚེ་རིང་ཕུན་ཚོགས་ལགས་སུ་ཁོང་གི་ངོ་སྤྲོད་དང་ཆབས་ཅིག་བོད་མིའི་ངག་རྒྱུན་གྱི་སྲོལ་རྒྱུན་ལྟར་ན་བོད་མཐོ་སྒང་ནང་བོད་མི་ཚོས། གཡག་ཉར་ཚགས་དང་གསོ་སྐྱོང་བྱེད་འགོ་ག་དུས་བཙུགས་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ་ཁོང་གིས་ངོ་སྤྲོད་དང་བཅས་བོད་དང་སོག་པོ་དང་དབུས་ཨེ་ཤི་ཡ་ནང་ཡོངས་གྲགས་ཆེ་བའི་བོད་ཀྱི་དཔའ་བོའི་ལོ་རྒྱུས་གེ་སར་རྒྱལ་པོ་དང་འབྲུག་མོའི་དུས་སྐབས་ནས་བོད་ནང་འབྲི་གཡག་ཡོད་པའི་ལོ་རྒྱུས་ཡོད་པའི་སྐོར་དང།

སུམ་ཅུ་སོ་གཉིས་ནུ་མ་སུམ་ཅུ་སོ་གཉིས་ཆེ་མགྱོགས་ཀྱི་འབྲི་མོ། འདི་འདྲའི་བྱས་ནས་སྒྲུང་སྙན་པོ་ཡོད་སེམས་འདི་འདྲའི་བྱས་ནས་བཤད་ཚུལ་ཡོད་རེད་ད་ཟེར་དུས་ད་ལོ་དཔེ་སྟོང་ཕྲག་མང་པོ་ཅིག་གིས་ལོ་འོ་འདི་འདྲའི་ཅིག་དེ་སྔོན་ལ་ད་འདི་འདྲའི་ཆུང་ཤོས་བྱུང་འདུག་ཨ། ཁ་བའི་ནང་ལ་འདི་འདྲའི་འདུག་ག་ན། ཁྱེད་ཚང་དེ་ད་འབྲོང་དང་གཡག་གཉིས་དེ་ཁྱེད་ཚང། གཡག་འདི་ནི་བྱས་ནས་འབྲོང་དུ་ཆགས་མེད་ན་བསམ་བསམ་ད་མི་ང་རང་གི་བསམ་ཚུལ་ཞུས་གཞན་དག་དེ། དེ་ནི་ད་དེ་ཅི་ད་ང་རང་ཚོ་ད་དེ་འབྲོང་དེ་གཡག་དེ་ང་ཚོ་ད་བེད་སྤྱོད་ཆེན་པོ་ལ་བལྟས་ན་ད་འཁྱེར་གྱི་ཡའོ་སྔ་མ་མོ་ཊ་གི་ཚབ་དེ་ལ་གཡག་རེད་བ། རེད་རེད་རེད། དེ་ཡིན་དུ་འཁྱེར་ཡ་མ་འཁྱེར་ཡ་ལ་དེ་ནི་ཅིག་གཡག་ལ་སྣ་ལོ་རྒྱབ་ནས་དེ་ནི་སྣ་ལོ་སེ་སྣ་ཕུག་ནི་དེ་ནི་འདུག་བཞིན་དུ་འཁྱེར་གྱི་ནི་དེ་ཡར་མར་ཅིག་འགྲུལ་བ་ཡར་འགྲོ་མར་འགྲོ་ལ་འགྲོ་ཡ་དེ་དེ་འབའ་ཅིག་གྲོང་པ་ཡར་མར་འཕོ་ན་སྔ་མ།

གཡག་གི་རྩིད་པ་ལ་སྒྲུབ་དེ་ནས་དབྱར་ཁ་ལ་ཆར་པ་ཆུ་སྐྱོབ་ཉེ་དགུན་ཁ་ལ་གངས་སྐྱོབ་ཉེ་དེ་ནས་བསིལ་པོ་འོ་དེ་འདྲ་ཅིག་ནས་གཡག་དཔེ། བཀའ་དྲིན་ཆེན་པོ་དེ་ནས་ཅིག་གཡག་གི་ཕྱུ་ར་གཡག་གི་དེ་ནང་བཞིན་ཅིག་གི་མར། འོ་ཡ་དེ་ནས་ཅིག་གི་གཡག་གི་རྭ་ཅོ་ལ་ཆ་བཞག་ན་དེ་ནས་ཅིག་མར་བླུགས་ས་གཡག་གི་རྭ་ཅོ་ནང་ལ་མར་བཏང་ནས་མར་སྐམ་བཞག་ནས་འདུག་ཟེར་ནས་དེ་འདྲའི་ལུགས་སྲོལ་འདྲ་ཅིག་འདུག་འདུག་འདུག་ག་ན། དེ་བཞིན་ཉམས་ཞིབ་ཀྱི་སྙན་ཐོ་དེའི་ནང་ད་ལྟའི་སྐབས་སུ་ཡང། བོད་མི་འབྲོག་པ་ཚོས་བོད་ཀྱི་སྒོ་ཟོག་འབྲི་གཡག་དང། གཞན། ས་གནས་ཀྱི་སྒོ་ཟོག་མིན་པ་བ་ལང་སོགས་དང་རིགས་རྒྱུད་སྲེ་སྦྱོར་བྱེད་ཀྱི་ཡོད་པ་དེ་ནི་དུས་ཡུན་རིང་པོ་ཞིག་ནས་དེ་ལྟར་བྱེད་ཀྱི་ཡོད་པ་དང་དེ་ནི་གནམ་གཤིས་དང་ཁོར་ཡུག་དཀའ་ཚེགས་ཆེ་བར་གནས་སྡོད་ཐུབ་པའི་ནུས་པ་ལྡན་པའི་འབྲི་གཡག་དང་ལྷན་དུ་ཤ་དང་འོ་མ་ཤུགས་ཆེ་ཐོན་པའི་ནུས་པ་ལྡན་པའི་བ་ལང་བཅས་སེམས་ཅན་རིགས་མི་འདྲ་བ་འདྲེས་མ་ཐོན་པའི་ཆེད་དུ་དེ་ལྟར་ལག་ལེན་བྱེད་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་ཡང་དེང་སྐབས་རྒྱ་གར་བྱང་ཕྱོགས་ལ་དྭགས་ལྕོག་ལམ་སར་བོད་མི་གཞིས་ཆགས་སུ་བཞུགས་གནང་མི་དང་སྙིང་རྗེ་ཚོགས་པ་ཟེར་བའི་འབྲི་གཡག་སེམས་ཅན་ཚེ་ཐར་གཏོང་གནང་མི་ཚེ་རིང་ཕུན་ཚོགས་ལགས་སུ་གཡག་དང་འབྲོང་དང་རི་གཡག་བཅས་ཀྱི་དབྱེ་བ་དང་དེ་དག་ཕན་ཚུན་རིགས་འདྲེས་པ་ལ་མིང་ག་རེ་བཏགས་ཀྱི་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས་ངོ་སྤྲོད་གནང་དོན་ལ། ལའང་ད་གཡག་ནང་ལ་གཡག་གི་དེ་འདྲ་རེད།
ནུ་བོ་ལ་གཡག་དང་གཡག་དང་འདྲེས་བྱུང་ན་དེ་ནི་གཡག་རང་གི་ཡ་གཅིག། དེ་གཡག་དང་འབྲོང་འདྲེས་སོང་ན་དེ་ལས་དེ་གང་ལ་ས་མཐོ་བ་ལ་དེ་ནི་ཁོ་འབྲོང་རེད་ཨ། དེ་ནི་འབྲོང་དེ་རི་གཡག་ཆེ། རི་གཡག་དེ་དེ་ནི་མི་གི་བེད་སྤྱོད་བྱེད་ཡག་དེ་ལ་གཡག་རང་ཆེ་ཁོ་གཉིས་གཟུགས་པོ་ཆེ་ཆུང་འདི་དག་རྭ་ཅོ་གཅིག་རྭ་ཅོ་གདོང་ལ་ཡོད་རེད་གཅིག་རྭ་ཅོ་རྒྱབ་ལ་ཡོད་རེད་འདི་གཉིས་མ་གཞི་ཁྱད་པར་ཡོད་མ་རེད་འབྲོང་དང་གཡག་གཉིས་ཕལ་ཆེར་ཕལ་ཆེར་དག་ཆ་ཆ་རྐྱང་ཆེ། དེ་ནི་གཡག་ཕོ་ལ་གཡག་ལ་མོ་ལ་འབྲི་གཅིག།

གཡག་རྭ་ཅན་གཟུགས་པོ་ཆེན་པོ་ཅན་དམར་པོ་བག་ཡིན་འདུག་དེ་ནི་ཁོ་བོས་དཔེ་ཤུགས་ཆེན་པོ་བརྩིས་འདུག་དཀའ་ན། སྤྱིར་བཏང་བོད་མཐོ་སྒང་དུ་གཡག་དང་སྒོ་ཟོག་སེམས་ཅན་གཉིས་ཀྱི་རིགས་རྒྱུད་གསེབ་སྦྱོར་བྱེད་པའི་ལམ་ལུགས་དེ་བཞིན་དེ་སྔ་ལོ་ངོ་སྟོང་ཕྲག་མང་པོ་ཞིག་ནས་ལག་ལེན་བསྟར་བའི་ལམ་སྲོལ་ཡོད་ཀྱང་ཚན་རིག་ཉམས་ཞིབ་པ་ཚོའི་ངོས་ནས་ད་བར་གནའ་སྔོན་ཤུལ་རྫས་དཔྱད་རིག་པ་ཚོས་ལམ་སྲོལ་དེ་ནམ